ཁ་སྔོན་ཨོ་སི་ཀྲུ་ལི་ཡའི་མང་ཚོགས་ཁྲོད་དཔྱད་ཞིབ་བྱས་པའི་མཇུག་འབྲས་སུ་ཨོ་སི་ཀྲུ་ལི་ཡའི་མི་མང་གསུམ་ཆ་གཉིས་ཀྱིས་རྒྱ་ནག་ལྷན་དུ་འབྲེལ་བ་བྱེད་པའི་སྐབས་ཚོང་འབྲེལ་ལས་ལྷག་པར་འགྲོ་བ་མིའི་ཐོབ་ཐང་དེ་གལ་འགངས་ཆེ་བར་ངོས་འཛིན་གནང་དགོས་པ་གསལ་སྟོན་བྱས་ཡོད་ཅེས་འགྲེལ་བརྗོད་གནང་བྱུང། ཁ་སྔོན་སྤྱི་ཟླ་བརྒྱད་པའི་ནང་ཨོ་སི་ཀྲུ་ལི་ཡའི་ནང་རྟེན་གཞི་བྱས་པའི The Essential ཉམས་ཞིབ་ལྟེ་གནས་ཁང་གིས་ཨོ་སི་ཀྲུ་ལི་ཡ་དང་རྒྱ་ནག་གཉིས་ཀྱི་ཚོང་འབྲེལ་བསྐྱར་གསོ་དང་འགྲོ་བ་མིའི་ཐོབ་ཐང་གི་གལ་གནད་སོགས་དང་འབྲེལ་བའི་དཔྱད་ཞིབ་སྙན་ཐོ་ཞིག་འདོན་སྤེལ་གནང་བའི་ནང། ཨོ་སི་ཁྲུ་ལི་ཡ་ཡི་མི་དམངས་ཆིག་སྟོང་བརྒྱ་དང་ལྔ་བཅུ་ང་བཞི་ལ་དྲི་རྩད་བྱས་པའི་བརྒྱུད་མི་དམངས་བརྒྱ་ཆ་དྲུག་ཅུ་རེ་དྲུག་གིས་རྒྱལ་ཁབ་གཉིས་ཀྱི་ཚོང་འབྲེལ་ལས་བོད་ནང་དུ་རྡོག་རོལ་གཏོང་བཞིན་པའི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཡར་རྒྱས་གཏོང་རྒྱུ་ནི་གལ་འགངས་ཆེ་བར་ངོས་འཛིན་བྱས་འདུག་ཨོ་སི་ཁྲུ་ལི་ཡ་དང་རྒྱ་ནག་གཉིས་ཀྱི་དབར་ཐོག་མར་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གཉིས་ལོར་ཕྱི་འབྲེལ་འགོ་འཛུགས་གནང་སྟེ་ད་སྐབས་ཚོང་ལས་དང་དཔལ་འབྱོར་གྱི་འབྲེལ་བ་ཇེ་སྡུག་ཏུ་སོང་ཡོད་པ་མ་ཟད་ཆབ་སྲིད་ཀྱི་ཐོག་ནས་ཨོ་སི་ཁྲུ་ལི་ཡ་ཡིས་རྒྱ་ནག་ལ་ལྟ་སྟངས་ཐད་འགྱུར་བ་ཆེན་པོ་འགྲོ་བཞིན་ཡོད་པའི་དུས་སྐབས་ཤིག་ཀྱང་ཡིན་པ་རེད། ད་རེས་ཨོ་སི་ལི་ཡའི་སྲིད་བློན་སྐུ་ཞབས་ཨན་ཐོ་ནི་ཨལ་བྷ་ནེས་རྒྱ་ནག་ཏུ་ཕེབས་པ་འདི་ནི་ཉིས་སྟོང་བཅུ་དྲུག་ལོ་ནས་བཟུང་རྒྱ་ནག་ཏུ་ཨོ་སི་ལི་ཡའི་ཆེས་མཐོའི་དཔོན་རིགས་ཤིག་རྒྱལ་དོན་འཚམས་གཟིགས་སུ་ཕེབས་པ་ཐེངས་དང་པོ་དེ་ཆགས་ཀྱི་ཡོད་པ་རེད། ཡང་སིད་ནི་གཙུག་ལག་སློབ་ཆེན་གྱི་སློབ་དཔོན་དང་རྒྱ་རིགས་དམངས་གཙོ་དོན་གཉེར་བ་འབུམ་རམས་པ་ཅིན་ཅིན་ལགས་ནི་རྒྱ་ནག་དམངས་གཙོའི་རྒྱལ་ཁབ་བསྒྱུར་རྒྱུ་ཡི་མཐུན་ཚོགས་ཏེ། Federation for a Democratic China། ཞེས་པའི་ཚོགས་པའི་ཚོགས་གཙོ་ཡང་ཡིན་པ་དང་ཁོང་གིས་གོང་ཞུས་གནད་དོན་དང་འབྲེལ་བའི་སྐོར་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ན། དེ་སྔ་ཨོ་གླིང་གི་སྲིད་བློན་ཟུར་པ་མཱལ་ཀོལམ་ཏེརན་བོལ་ལགས་ཀྱིས་ལས་ཡུན་རྫོགས་པའི་རྗེས་སུ་ཨོ་སི་ཁྲུ་ལི་ཡ་དང་རྒྱ་ནག་གཉིས་ཀྱི་ཚོང་འབྲེལ་དེ་བཞིན་ཇེ་སྡུག་ཏུ་སོང་ཡོད། དེ་ནས་བཟུང་ཨོ་སི་ཁྲུ་ལི་ཡ་ཡིས་རྒྱ་ནག་གི་བཙན་ཤེད་ལ་ཕར་རྒོལ་བྱེད་འགོ་བཙུགས་ཡོད་པ་མ་ཟད་ཉིས་སྟོང་བཅུ་དགུ་ལོར་ཏོག་དབྱིབས་ནད་དུག་ཁྱབ་གདལ་འགྲོ་བའི་སྐབས་སུ་རྒྱལ་ཁབ་གཉིས་ཀྱི་ཕྱི་འབྲེལ་དེ་ཡང་ཇེ་སྡུག་ཏུ་ཕྱིན་ཡོད། ད་རེས་སྲིད་བློན་ཨན་ཐོ་ནི་ཨལ་བི་ནིས་རྒྱ་ནག་ཏུ་ཕྱིན་ཏེ་རྒྱལ་ཁབ་གཉིས་ཀྱི་འབྲེལ་ལམ་དེ་བཞིན་དོན་ཕན་ལྡན་པ་ཞིག་བསྐྱར་གསོ་ཡོང་རྒྱུ་ཁག་པོ་རེད་ལ་ཁོང་གིས་ཨོ་སི་ཁྲུ་ལི་ཡ་ཡི་གཞི་རྩའི་ལངས་ཕྱོགས་གཙོ་འདོན་གནང་དགོས་གལ་ཆེ་ཞེས་འགྲེལ་བརྗོད་གནང་བྱུང། ཡང་དེ་དང་ཕྱོགས་མཚུངས་ཨོ་གླིང་བོད་མི་མང་སྤྱི་འཐུས་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་ཀྱིས་ཨོ་སི་ཀྲི་ལི་ཡ་ཡི་བོད་ཀྱི་སྐུ་ཚབ་དོན་གཅོད་ཚུད་པའི་ཁུལ་དེ་ཡི་བོད་མི་ཚོགས་སྡེ་ཁག་ནས་ཨོ་གླིང་ཕྱི་སྲིད་ལས་ཁུངས་དང་སྲིད་བློན་སོགས་ལ་རྒྱ་ནག་གི་དཔོན་རིགས་ལྷན་དུ་བོད་དོན་གླེང་སློང་དགོས་པའི་ཞུ་གཏུག་ལས་འགུལ་སྤེལ་ཡོད་པ་བཞིན་ད་རེས་གླེང་སློང་གནང་བའི་རེ་བ་བྱེད་ཀྱི་ཡོད་པ་གསུངས་བྱུང། ཏན་ཏན་ཨོ་སི་ཀྲི་ལི་ཡ་གི་སྲིད་བློན་དེ་གོང་གི་ཕྱི་སྲིད་བློན་ཆེན་ཚང་མ་ལ་ཨ་ནི་ཅིག་གིས་གང་ལྟར་བོད་པའི་གནད་དོན་མགོ་ཚོས་ཀྱི་ཡོད་རེད་མཁྱེན་གྱི་ཡོད་རེད་དེ་ཡིན་དུས་ཙམ་པ་མཁྱེན་པ་དང་དབུ་ཚོས་པ་ནང་བཞིན་གྱིས་ཨ་ནི་ཕ་གི་ལ་གོ་སྐབས་ཡོད་པའི་སྐབས་དེ་ལ། ཏན་ཏན་ང་ཚོ་བོད་པའི་གི་གནད་དོན་དེ་ཡིན་གཅིག་མིན་གཅིག་གླེང་གི་རེད་བསམ་པའི་གི་རང་ཉིད་ནས་ཡིད་ཆེས་བྱེད་ཀྱི་ཡོད་དེ་གོང་ལ་ཡ་ཨ་ནི་ཕྱི་སྲིད་བློན་ཆེན་གྱིས་གླེང་བ་གླེང་སློང་བྱས་པ་ཞིག་ང་ཚོ་གནས་ཚུལ་ཐོན་ཡོད་རེད་དེ་ཡིན་དུས་ཙམ་པ་ད་ལྟའི་ཆ་ལ་སྲིད་བློན་རང་གིས་དེ་ནས་ཅིག་གླེང་སློང་བྱས་ཡོད་པའི་གི་རེ་བ་རྒྱག་གི་ཡོད། གཞན་ཡང་གནས་ཚུལ་ཤེས་རྟོགས་བྱུང་བར་གཞིགས་ན་སྤྱི་ཟླ་བཅུ་གཅིག་ཚེས་དྲུག་རེས་གཟའ་ཟླ་བའི་ཉིན་རྒྱ་ནག་པེ་ཅིང་དུ་ཨོ་སི་ལི་ཡའི་སྲིད་བློན་གྱིས་སྲིད་འཛིན་ཞི་ཅིན་ཕིན་ལྷན་དུ་མཇལ་འཕྲད་གནང་སྟེ་ལྷོ་རྒྱ་ནག་རྒྱ་མཚོའི་མངའ་ཁུལ་གྱི་རྩོད་རྙོག་ཐོག་གོ་བསྡུར་གནང་རྒྱུ་ཡིན་པ་སྲིད་བློན་ཨན་ཐོ་ནི་ལགས་ཀྱིས་བརྗོད་འདུག་པ་དང། ཁོང་གི་རྒྱ་ནག་ནང་དུ་རྒྱལ་དོན་འཚམས་གཟིགས་དེ་ཕྱི་ཚེས་བཞི་ནས་བདུན་བར་ཉིན་གྲངས་བཞི་ཡི་རིང་ཡིན་འདུག་ཡང་ཨོ་སི་ལི་ཡའི་ཕྱི་སྲིད་བློན་ཆེན་པེ་ནི་ཝོང་ཡང་སྲིད་བློན་ལྷན་དུ་པེ་ཅིན་དུ་ལྷན་བཅར་ཞུ་རྒྱུ་ཡིན་འདུག་པ་མ་ཟད་འདི་གའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས་ཁ་སྔོན་ཨོ་སི་ལི་ཡའི་ཕྱི་སྲིད་ལས་ཁུངས་སུ་སྲིད་བློན་རྒྱ་ནག་ཏུ་ཕེབས་པའི་སྐབས་བོད་དོན་གླེང་སློང་གནང་གི་ཡོད་མེད་བཀའ་འདྲི་ཞུ་ཐབས་བྱས་ཀྱང་ཡ་ལན་གནང་མ་སོང། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས།

ལྷོ་ཀོ་རི་ཡ་ཡི་དད་ལྡན་ཆོས་ཞུ་བ་བརྒྱ་ཕྲག་གསུམ་ཞིག་ལ་མཇལ་ཁ་གནང་བའི་སྐབས་བཀའ་སློབ་སྩལ་དོན་ལ། དེ་རིང་ཁ་སང། ཞིག་གི་འཛམ་བུ་གླིང་འདི་སྒང་ལ་ཡ། སྔར་སངས་རྒྱས་པའི་ཆོས་མ་དར་ས་ལུང་པའི་ནང་ལོགས་ལ། སངས་རྒྱས་པའི་ཆོས་ལ་དོ་སྣང་གསར་པ་བྱེད་ཡག་ཞིག་དང། ལྷག་པར་སེམས་ཁམས་རིག་པ་དང་འབྲེལ་བའི་སྐོར་ལ། ནུབ་ཕྱོགས་རྒྱལ་ཁབ་ནང་ལོགས་ནས་དོ་སྣང་བྱེད་མཁན་ཇེ་མང་ཇེ་མང་འགྲོ་བསྡད་ཀྱི་འདུག་ང་ཚན་རིག་པ་ངོ་ཤེས་པ་མང་པོ་ཡོད་རེད། ཆོས་དད་ཡོད་མ་རེད། སེམས་ཁམས་རིག་པའི་སྐོར་ནས་དོ་སྣང་བྱེད་ཡོང་དུས་གཞི་ནས། ནང་པའི་གཞུང་གི་ནང་ལོགས་ལ་གསུངས་པ་དེ་དོ་སྣང་བྱེད་ཀྱི་འདུག། གང་ལྟར་ང་རང་ཚང་མ་ལོ་ད། སེམས་སྐྱིད་པོ་བྱུང་ན་བདེ་སྐྱིད་གལ་ཆེན་པོ་བརྩི་གི་འདུག་ད། སེམས་ཀྱི་བདེ་སྐྱིད་ཟེར་དེ་སྨོན་ལམ་བརྒྱབ་ནས་འགྲུབ་ཡག་ཅིག་ཕལ་ཆེར་མ་རེད་པ། སེམས་ཀྱི་བདེ་སྐྱིད་དཀྲུག་མཁན་དེ་ག་རེ་ཡིན་པ་དེ་དོ་སྣང་བྱས་ནས་དེའི་ཐོག་ནས་ཨེ་ནས་སེམས་ཞི་བདེ་ཡོང་ཡག་ཅིག།
ཡང་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་འཛམ་གླིང་སྤྱི་ལ་བྱམས་བརྩེ་གོང་འཕེལ་གཏོང་རྒྱུ་དེ་ནི་ང་ཚོ་ཚང་མ་ཡི་ལས་འགན་ཞིག་ཡིན་པར་བཀའ་སློབ་བསྩལ་གནང་ཡོད་པ་རེད།
ཨེ་ནས་དེ་རིང་འདིར་ཆོས་གྲོགས་ང་ཚོ་ཀོ་རི་ཡའི་ཆོས་གྲོགས་འདུག་སེ་མཇལ་བ་རེད། ང་རང་ཚོ་ཚང་མ་ལོ། བཅོམ་ལྡན་འདས་ཀྱི་རྗེས་སུ་འབྲང་མཁན། ཨེ་ནས་པྲཛྙཱ་པཱ་ར་མི་ཏ་ཟེར་ཡག་དེ། ཨེ་ནས་དོ་སྣང་བྱེད་མཁན་ཅིག་ང་ཚོ་གཅིག་གྱུར་ཆགས་བསྡད་ཡོད་རེད། ཕྱོགས་གཅིག་ནས་ང་རང་ཚོ་མི་ཡིན་པའི་ཆ་ནས་འཛམ་བུ་གླིང་འདི་སྒང་གི་བརྩེ་བ་ཟེར་ཡག་དེ་ཡག་གོང་འཕེལ་གཏོང་ཡག་ཅིག་དང། ལྷག་པར་དུ་ཡང་ང་ཚོ་འདི་ཡིན་ཏེ་བཅོམ་ལྡན་འདས་ཀྱི་རྗེས་འབྲང། བྱམས་སྙིང་རྗེ་ཟེར་ཡག་དེ་གཙོ་བོ་གསུང་མཁན་གྱི་སྟོན་པ་གཅིག་གི་རྗེས་འབྲང་ཡིན་དུས་ཙ་ན་ང་རང་འཛམ་བུ་གླིང་འདི་སྒང་ལ་བྱམས་བརྩེ་ཟེར་ཡག་དེ་གོང་འཕེལ་གཏོང་ཡག་དེ་ང་ཚོ་ཚང་མ་ལོ་ལས་འགན་ད།
ཡང་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཉེ་ཆར་གསར་དུ་བདམས་ཐོན་བྱུང་བའི་ཨ་མི་རི་ཀ་ཡི་གྲོས་ཚོགས་འོག་མ་ཡི་ཚོགས་གཙོ་མེག་ཇཱོན་སན་མཆོག་ལ་འཚམས་འདྲི་བསྐུར་ཡིག་གི་ནང། ཨ་རིའི་གྲོས་ཚོགས་གོང་འོག་གཉིས་ནས་འདས་པའི་ལོ་ངོ་བཅུ་ཕྲག་འགའ་ཤས་ནས་བཟུང་བོད་མིའི་འཐབ་རྩོད་ལ་གདུང་སེམས་མཉམ་བསྐྱེད་དང་གཡོ་བ་མེད་པའི་རྒྱབ་སྐྱོར་གནང་ཡོད་པར་ང་ཚོས་ནམ་ཡང་བརྗེད་ཐབས་མེད་ལ་བཀའ་དྲིན་ཆེ་དགོས་ཀྱི་ཡོད། ད་རེས་ཁོང་གྲོས་ཚོགས་འོག་མའི་ཚོགས་གཙོར་བདམས་ཐོན་བྱུང་བ་ལ

སློབ་གྲྭ་དེ་གཙོ་བོ་སློབ་འབྲིང་དམའ་རིམ་དང་མཐོ་རིམ་ཁག་གཉིས་དང་དེ་བཞིན་བོད་རང་སྐྱོང་ལྗོངས་ཀྱི་དགེ་རྒན་ཟབ་སྦྱོང་ལྟེ་གནས་ཤིག་བསྐྲུན་རྒྱུ་གི་འཆར་གཞི་ཡོད་པ་བརྗོད་ཡོད་པ་རེད། གནས་ཚུལ་དེ་ཡི་ཐད་རྒྱ་ཡིག་གི་ནང་སྤྱི་ཚོགས་དྲ་ལམ་ཐོག་ནས་བསམ་འཆར་གྱི་མཆན་བཀོད་བྱེད་མཁན་འགའ་ཤས་ཤིག་བྱུང་ཡོད་པའི་དེ་ཡི་ནང་གཅིག་གིས་ལྷ་ས་དང་གཞིས་ཀ་རྩེ་རུ་སློབ་གྲྭ་བསྐྲུན་རྒྱུ་གི་ས་ཆ་མེད་པ་ཡིན་ནམ་ཞེས་དང། ཡང་གཞན་ཞིག་གིས་ཟི་ཁྲོན་ནས་བོད་ལྗོངས་འཛུལ་བ་གི་ལས་བྱེད་པ་ཡི་བུ་ཕྲུག་གི་ཆེད་དུ་དམིགས་བསལ་སྲིད་ཇུས་ཡིན་པར་བརྗོད་འདུག་པ་དང་སློབ་མ་ཡི་གྲངས་འབོར་ལ་གཞིགས་པ་ཡིན་ན་བོད་ཕྲུག་རྒྱ་སྒྱུར་གི་སྲིད་ཇུས་གྲས་ཀྱི་རྣམ་གྲངས་ཤིག་ཀྱང་ཡིན་སྲིད་པར་བརྗོད་མཁན་ཡང་ཡོད་པ་རེད། ཡང་ཨ་རིའི་སྲིད་འཛིན་ཇོ་བའེ་ཌེན་དང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ཐུག་འཕྲད་ཀྱི་སྐབས་སུ་བོད་ཀྱི་གནད་དོན་ཡོངས་བསྒྲགས་ཀྱི་ཐོག་ནས་གླེང་སློང་གནང་དགོས་པར་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་འབོད་སྐུལ་བསྒོས་ཡོད་པ་རེད། ཡང་ཕྱི་ཟླ་བཅུ་པའི་ཚེས་སུམ་ཅུ་སོ་གཅིག་གི་ཉིན་ཉི་ཧོང་གི་རྒྱལ་སར་ཏོཀ་ཡོ་གི་ནང་ལ་འཚོག་བཞིན་ཡོད་པའི་གི་རྒྱལ་སྤྱི་ཡི་ཡུ་གུར་གླེང་སྟེགས་ཀྱི་ཐོག་བོད་མི་སྒྲིག་འཛུགས་ཀྱི་ཕྱི་འབྲེལ་དྲུང་ཆེ་ཀརྨ་ཆོས་དབྱིངས་ལགས་ཀྱིས། བོད་ནང་གི་ཛ་དྲག་གནས་སྟངས་དང་བོད་རྒྱ་ཡི་དཀའ་རྙོག་སྐོར་གསུང་བཤད་གནང་ཡོད་པའི་སྐབས་སུ་རྒྱ་ནག་དམར་ཤོག་གཞུང་གིས་འཆར་འགོད་དང་སྒྲིག་འཛུགས་ལྡན་པའི་གི་ཐོག་ནས་བོད་དང་ཤར་ཏུར་ཀི་སི་ཐན་གྱི་རིག་གཞུང་དང་ངོ་བོ། རྒྱ་ནག་ཅན་དུ་བསྒྱུར་བཞིན་ཡོད་པར་བློ་འཚབ་དང་སྦྲགས་ནས་འདས་པའི་ལོ་ངོ་བཅུ་ཕྲག་བདུན་གྱི་རིང་བོད་ནང་གི་གནས་སྟངས་ཛ་དྲག་ཏུ་འགྲོ་བཞིན་ཡོད་པ་ད་ལྟ་ཡི་ཆར་བོད་ཀྱི་ཆོས་དང་རིག་གཞུང་རྩ་བརླག་ཏུ་འགྲོ་ཉེན་ཆེན་པོ་ཡོད་པ་དང། དེའི་རྒྱུ་མཚན་གཙོ་བོ་ནི་བོད་རྒྱ་དཀའ་རྙོག་ཞི་སྒྲིག་མ་ཐུབ་པ་ལ་བརྟེན་ནས་བྱུང་བ་ཞིག་ཡིན་པས་རྒྱལ་སྤྱིའི་སྤྱི་ཚོགས་ནས་བོད་རྒྱ་གཉིས་ཀྱི་དཀའ་རྙོག་སེལ་ཐབས་སུ་རྒྱབ་སྐྱོར་ཐེ་ཇུས་གནང་དགོས་པའི་འབོད་སྐུལ་གནང་ཡོད་འདུག།

རྒྱ་ནག་ཉེན་རྟོག་པ་ཚོ་གིས་ཁོང་མོར་བཙན་དབང་གི་ཐོག་ནས་བཀག་འགོག་དང་པར་དང་བརྙན་ཐུང་ལེན་མ་བཅུག་པ་ཁ་པར་བཙན་འཕྲོག་བྱས་པ་སོགས་དམ་བསྒྲགས་དང་བཙན་ཤེད་བྱས་ཡོད་པ་བོད་ཕྱི་ནང་གཉིས་ཀྱི་བོད་མི་གཉིས་ནས་འདི་ག་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཡོད་པ་རེད། ཉན་མཁན་རྣམ་པ་ཚོ་དེ་རིང་གི་གསར་འགྱུར་ཕྱོགས་བསྒྲིགས་ཀྱི་ལེ་ཚན་དེ་སྙན་སྒྲོན་འོག་མ་སྒྲོན་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་ཉན་པར་བཀའ་དྲིན་ཆེ།

སྤྱན་རས་གཟིགས་སེང་གེ་སྒྲའི་རྗེས་གནང་བསྩལ་འདུག་པས། ཚན་པ་དགུ་བ་ཞིག་གི་དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། སྔགས་ཀྱི་དམིགས་རྣམ་བཤད་པའི་སྐབས་སུ། སྟོང་ཉིད་རྟོགས་པའི་གཟུགས་རྣམ་ལྷ་རུ་འཆར་བ་ཞེས་གསུང་གི་ཡོད་པས། གཟུགས་རྣམ་ལྷ་རུ་འཆར་ཚུལ་ནི། གཟུགས་ནས་རྣམ་མཁྱེན་གྱི་བར་གྱི་ཆོས་གང་ཞིག་ཡིན་རུང་རྟོག་པས་བཏགས་ཙམ་དང། བརྡ་ཡིས་བཞག་ཙམ་དུ་ཡོད་པ་ལས་རང་གི་ངོ་བོ་ཉིད་ཀྱིས་གྲུབ་པ་གཏན་ནས་མེད་པ་ལ་ངེས་ཤེས་དྲང་བ་སྟེ། ཆོས་གང་ཞིག་བློ་ལ་སྣང་བ་ནང་བཞིན་དོན་སྟེང་ནས་གྲུབ་པ་གཏན་ནས་མེད་པ་ལ་ཁོ་ཐག་ཆོད་པའི་བློ་དེ་ཉིད་འཕགས་པ་སྤྱན་རས་གཟིགས། ཞལ་གཅིག་ཕྱག་གཉིས་ཀྱི་སྐུ་ཡི་རྣམ་པར་ཤར་བ་ལ་གོ་དགོས་པ་སྟེ། དེའི་ཚིག་ཟུར་དུ། སྐད་ཅིག་གིས་བསྐྱེད་ཅེས་བསྟན་པའི་དགོས་པ་ནི། སྐུ་ཡི་ཆ་ཤས་སུ་གྱུར་པའི་ཕྱག་དང་ཞབས་ལ་སོགས་པ་ལྟ་བུ་མ་ཡིན་ཞིང། སྐུ་ཡི་ཕྱག་མཚན་དང་ས་བོན། རྒྱན་ཆ་ལ་སོགས་པ་དེ་དག་གི་རྣམ་པར་བསྐྱེད་པ་ཡང་མ་ཡིན་པར། སྤྱན་རས་གཟིགས་ཉིད་དུ་མོས་པར་བྱས་པའི་སྒོ་ནས་ཅི་ཞིག་བྱ་དགོས་སམ་ཞེ་ན། དབང་གི་རྡོ་རྗེ་སློབ་དཔོན་ལ་དངོས་གྲུབ་ཞུ་བའི་ཚུལ་དེ་ཉིད་ཡིན་ལ། དེ་ཡང་མཆོག་གི་དངོས་གྲུབ་ཀྱི་དགའ་བདེ་ཆེན་པོ་ལ་སྦྱོར་བར་བྱེད་པའི་ཁྱབ་བདག་སྟོན་པ་སྟེ། བདག་གི་མི་ཚེ་འདིའི་ནང་དུ་སྔགས་ཀྱི་དབང་གསུང་བའི་རྡོ་རྗེ་སློབ་དཔོན་མཆོག་ཁྱོད་ཉིད་ཀྱིས་ཐུགས་བརྩེ་བ་ཆེན་པོས་བདག་ལ་དགོངས་སུ་གསོལ་ལོ། ཡང་ན་དཀྱིལ་འཁོར་གྱི་བདག་པོ་ཆེན་པོ་དེ་ཉིད། རྒྱལ་སྲས་བྱང་ཆུབ་སེམས་དཔའི་ཚུལ་སྟོན་པས། བདག་གི་ཚེ་འདི་དང་ཕྱི་མ་ཐམས་ཅད་ཀྱི་མགོན་སྐྱབས་ཆེན་པོ་གཅིག་པུ་ཞུ་བ་སྟེ། བྱང་ཆུབ་མ་ཐོབ་ཀྱི་བར་དུ་མ་དད་པ་དང་ལོག་པར་རྟོག་པ་དང། སྔགས་ཀྱི་རྩ་ལྟུང་བཅོ་བརྒྱད་དང་སྦོམ་པོ་ལ་སོགས་པའི་ཉེས་སྐྱོན་གྱིས་མ་གོས་པའི་དམ་ཚིག་རྣམ་པར་དག་པ་དེ་ཉིད་ཀྱང་བདག་ལ་བསྩལ་དུ་གསོལ། རང་དོན་ཉི་ཚེ་བར་དམིགས་པའི། བདག་གཅེས་འཛིན་གྱི་ཉེས་སྐྱོན་བྲལ་བ་སྟེ། བདག་པས་གཞན་གཅེས་པར་འཛིན་པའི། བྱང་ཆུབ་ཀྱི་སེམས་རིན་པོ་ཆེ་དེ་ཉིད་ཀྱང་བདག་ལ་བསྩལ་དུ་གསོལ། གཞན་ཡང་སྐྱབས་སྟོན་པ་པོ་སངས་རྒྱས་བཅོམ་ལྡན་འདས་དེ་ཉིད་དང། སྐྱབས་དངོས་གཞི་སྟེ། སངས་རྒྱས་བཅོམ་ལྡན་འདས་ཀྱི་ཐུགས་ཀྱི་རྣམ་པ་ཐམས་ཅད་མཁྱེན་པའི་ཡེ་ཤེས་ཏེ། ཆོས་དཀོན་མཆོག་དེ་ཉིད་དང། རིག་པ་དང་གྲོལ་བའི་ཡོན་ཏན་གྱིས་ཕྱུག་པའི། འཕགས་པའི་དགེ་འདུན་གྱི་སྡེ་ལ་སོགས་པའི། སྐྱབས་གནས་དཀོན་མཆོག་གསུམ་པོ་དེ་དག་ཀྱང་བདག་ལ་སྩལ་དུ་གསོལ། ཞེས་པ་ལ་སོགས་པ་དེ་དག་གི་སྒོ་ནས་གཞན་དོན་ཐོགས་མེད་དུ་སྒྲུབ་པའི། དངོས་གྲུབ་ཞུ་བའི་ཚུལ་དེ་དག་གསལ་བར་བསྟན་པ་དེ་ནི། སྤྱན་རས་གཟུགས་ཀྱི་བཀའ་དབང་འདི་དང་འབྲེལ་ཏེ་དབང་ཞུ་བའི་དམིགས་རྣམ་སྐྱོང་ཚུལ་སོགས་ཇི་ལྟར་བསྒོམ་པའི་ལམ་སྟོན་གསལ་བར་མཛད་པ་དེ་ཡིན། ད་འོ་ཁྱེད་རང་ཚང་མ་བློ་ངོས་ལ་ག་ཚོད་ཐུབ་ཐུབ་ཀྱིས། ཨོཾ་སྭ་བྷཱ་ཝ་ཤུདྡྷ་སརྦ་དྷརྨཱ་སྭ་བྷཱ་ཝ་ཤུདྡྷོ་ཧཾ་ཟེར་ཏེ་བསམ་བློ་བཏང་ནས། ངོ་བོ་ཉིད་ཀྱིས་གྲུབ་པ་གཏན་ནས་མེད་བསམ་པ་བྱས་ད་གཙོ་བོ་གཙོ་བོ་དེ་སྐད་དུ་དབུ་མ་འཇུག་པའི་ཚིག་དེ་ཡིད་དེ་ཡག་པོ་བསམ་བློ་བཏང་ནས། ལོ་ཁ་བྱས་ནས།

ཡག་པོ་ཆུ་མ་ཤེས། བླང་དོར་གྱི་གནས་ལ་རྨོངས། དེ་འདྲས་ཀྱི་ཐོག་ནས་ད་མི་འདོད་པའི་སྡུག་བསྔལ་རིག་སྟེ་སྡུག་བསྔལ་ཁོ་རེ་སྔགས་ནང་དུག་སུ་འགྲོ་བདེ་བ་ཅི། ཟེར་བ། ད་དེ་སྡུག་བསྔལ་གྱི་རང་བཞིན་རིག་པ་དེ་བཅོས་སུ་མེད་པ་རེད་པས་ཟེར་ན་བཅོས་སུ་མེད་པ་མ་རེད། ག་རེ་ཟེར་ན། སྡུག་བསྔལ་གྱི་རྒྱུ་དེ་ཉོན་མོངས་རེད། མ་རིག་པ་རེད། མ་རིག་པ་ཟེར་བ་དེ། ལོག་ཤེས་ཆགས་བསྡད་ཡོད་རེད། ཁོ་ལ་གཞི་རྩ་ཡོད་མ་རེད། ད། ཉོན་མོངས་ག་ཚོད་ཤུགས་ཆེན་པོ་ཡོད་ནའང་ཁོའི་རྩ་བ་དེ། གཏི་མུག་བདེན་འཛིན་གྱིས་བྱེད་ཀྱི་ཡོད་པ་ཡིན་དུས་ཙང་ནས། ཁོ། གཞི་རྩ་གང་ཡང་མེད་ལྟ་མཁན་ཅིག་འདུག་ག། ད་དེ་བསམ་བཏང་དགོས་རེད་དེ་འདྲས་ཡིན་དུས། སྡུག་བསྔལ། ཨ་ད། ཨ་ད་ང་རང་ཚོ་དེ་རྒྱུད་བླ་མའི་སྐོར་ལ་གསུངས་པ་ནང་བཞིན་རེད། ག་ས་ད། རྫོགས་སངས་སྐུ་ནི་འཕྲོ་ཕྱིར་དང། དེ་བཞིན་ཉིད་དབྱེར་མེད་ཕྱིར་དང། རིགས་ཡོད་ཕྱིར་ན་ལུས་ཅན་ཀུན། རྟག་ཏུ་སངས་རྒྱས་སྙིང་པོ་ཅན། སེམས་ནི། ད་ལྟ་གསུངས་དེ་དེ་རེད། སླར་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། དབང་བསྐུར་མཁན་གྱི་རྡོ་རྗེ་སློབ་དཔོན་དང། དབང་གི་དཀྱིལ་འཁོར་འཛིན་འཇུག་པའི་རྡོ་རྗེ་སློབ་མ་རྣམས་ཀྱི། དམ་ཚིག་ལ། གཡོ་ལྷད་མེད་པའི་སྟབས་ཀྱིས། སློབ་མ་ལ། ཕུ་བོ་ཚུར་ཤོག་ཅེས་ཤིན་ཏུ་མཉེས་པའི་ཚིག་གིས་བོས་ཏེ་དོ་གལ་ཆེ་བའི་གདམས་པ་གསེད་བཀྲོལ་གནང་བ་ནི། ང་ཚོ་འགྲོ་བ་མིའི་རིགས་སུ་སྐྱེས་སོ་ཅོག་གིས་སྡུག་བསྔལ་མི་འདོད་པར་བྱེད་པ་དང། བདེ་བ་དང་དུ་ལེན་པའི་བསམ་པ་ཞིག་ཆེན་པོ་ཡོད་ཀྱང། ཐོག་མ་མེད་པ་ནས་ད་ལྟའི་བར་དུ་སྡུག་བསྔལ་གྱིས་མནར་ཞིང་གཙེས་ནས་ཡོང་བའི་གནད་ཐུག་ས་དེ་ནི། སྡུག་བསྔལ་གྱི་རྒྱུ་གང་ལ་ཐུག་པ་དང། བདེ་བའི་རྒྱུ་གང་ཞིག་ལ་ཐུག་གི་ཡོད་པ་ངོས་འཛིན་གསལ་པོར་བྱེད་མ་ཐུབ་པ་དང་དེ་ལ་བརྟེན་ནས་བླང་དོར་གྱི་གནས་ལ་རྨོངས་པར་གྱུར་པ་དེ་ལ་ཐུག་གི་ཡོད་མོད་ཀྱང། སྡུག་བསྔལ་གྱི་རང་བཞིན་དེ་ཉིད་བཅོས་སུ་མེད་པའི་རྟག་བརྟན་ཐེར་ཟུག་གི་རྣམ་པར་ཡོད་པ་ཞིག་མིན་པར། གཉེན་པོ་བསྟེན་ན། འཆོས་ཐབས་ཡོད་པའི་གནས་ལུགས་ལ་རྨོངས་པའི་དབང་གིས་དེ་ལྟར་ཆགས་ཀྱི་ཡོད་པ་སྟེ། དཔེར་ན་སྡུག་བསྔལ་སྐྱེད་བྱེད་ཀྱི་རྒྱུ་ཉོན་མོངས་ལ་ཐུག་གི་ཡོད་པ་དང། ཉོན་མོངས་ཀྱི་རྒྱུ་མ་རིག་པ་ལ་ཐུག་གི་ཡོད་པ་དང། མ་རིག་པའི་བློ་དེ་ཉིད་ལོག་ཤེས་ཆགས་ཀྱི་ཡོད་པའི་སྟབས་ཀྱིས། དེ་ཡི་རྒྱབ་རྟེན་ས་མཐར་ཐུག་དེ་བདེན་པ་དང་དངོས་ཡོད་གནས་ལུགས་ལ་གཏུགས་ནས་ཡོད་པ་ཞིག་མིན་པར། མི་བདེན་པ་དང་རྫུན་ལ་གཏུགས་ནས་ཡོད་སྟབས། གནས་སྐབས་ཇི་ཙམ་གྱིས་ཉོན་མོངས་ཤུགས་ཆེན་པོ་ཡོད་ཀྱང། གཞི་རྩ་མེད་ཅིང་རྒྱབ་རྟེན་གྱི་ཚད་མ་མེད་པ་དང། རྫུན་གསོབ་ཀྱི་ཕུང་པོ་ཆགས་ཀྱི་ཡོད་པ་དེ་ཡིན་པས། དེའི་ལྡོག་ཕྱོགས་ཀྱི་ཟབ་མོ་སྟོང་པ་ཉིད་རྟོགས་པའི་བློ་དེ་ཉིད། དངོས་པོའི་སྡོད་ལུགས་མཐར་ཐུག་ཇི་བཞིན་རྟོགས་པའི་བློ་ཡིན་པའི་ཕྱིར་ན། དངོས་པོའི་གནས་ཚུལ་ཡིན་ཞིང་བློ་དེ་དང་ཟུང་འབྲེལ་དུ་གྱུར་པའི་བྱམས་པ་དང། སྙིང་རྗེའི་བློ་དེ་རིགས་ཀྱང་བློ་ཡང་དག་ལ་བརྟེན་ནས་ཡོད་ཕྱིར། དངོས་པོའི་གཤིས་ལུགས་ཇི་བཞིན་དུ་རྟོགས་པའི་རྒྱུ་མཚན་ལ་གཞིགས་ནས། ཐེག་པ་ཆེན་པོའི་རྒྱུད་བླ་མ་ལས་ཀྱང། རྫོགས་སངས་སྐུ་ནི་འཕྲོ་ཕྱིར་དང། ཞེས་པ་ལ་སོགས་པ་གསུངས་ཏེ། སེམས་ཅན་ཡིན་ན་འཚང་རྒྱ་རུང་ཡིན་པས་ཁྱབ་པར་བསྟན་པ་དང། དེ་ལྟར་བསྟན་པའི་རྒྱུ་མཚན་ཀྱང་ཉོན་མོངས་དེ། སེམས་ཀྱི་རང་བཞིན་ལ་འདྲེས་ནས་མེད་པར། སེམས་ཀྱི་རང་བཞིན་འོད་གསལ་བ་ཡིན་པའི་སྟབས་ཀྱིས་ཡིན་ལ། རྒྱུ་མཚན་དེ་དག་གི་ཐོག་ནས་ང་ཚོས་གསལ་པོར་ངེས་ཐུབ་པ་དེ་ནི། རིགས་པ་ཡང་དག་དང། ཚད་མར་གྱུར་པའི་བློ་ཡི་རྒྱབ་རྟེན་མེད་པའི། བློ་དེ་རིགས་འཁྲུལ་ཤེས་དང་ལོག་ཤེས། གཞི་རྩ་མེད་པའི་བློ་ཤ་སྟག་ཆགས་ཀྱི་ཡོད་པ་དང། དངོས་པོ་རྣམས་ཀྱི་སྡོད་ལུགས་མཐར་ཐུག་སྟོང་པར་རྟོགས་པ་དང། རང་བཞིན་གྱིས་མ་གྲུབ་པར་རྟོགས་པའི་བློ་དེ་རིགས་བདེན་པ་མཐར་ཐུག་ཡིན་ཕྱིར། ཇི་ཙམ་གོམས་པ་དེ་ཙམ་གྱིས་མཐའ་མེད་དུ་འཕེལ་བར་འགྱུར་བ་བཅས་དངོས་ཡོད་ཀྱི་བདེན་པའི་གནས་ལུགས་འདི་དག་ངེས་ནས་ཡོང་སྐབས། སེམས་ལ་སྤོབས་པ་སྐྱེ་བ་དང། གནས་ལུགས་འདི་འདྲ་གཏན་ལ་ཕབ་པའི་གསུང་རབ་ལ་ཐོས་བསམ་བྱེད་པའི་སྐལ་བ་ལྡན་པ་འདི། བསོད་ནམས་བསམ་གྱིས་མི་ཁྱབ་པའི་འབྲས་བུར་ངོས་འཛིན་བྱ་ཐུབ་པ་བཅས། ཐེག་པ་ཆེན་པོའི་ལྟ་བའི་གནད་གསང་སྟོན་པའི་གདམས་པ་འདི་དག་ནི། དེ་རིང་གི་ཚན་པ་འདིར་བསྟན་པའི་ལམ་སྟོན་ཆགས་ཀྱི་ཡོད་པ་དེ་ཡིན། ད་དེ་འདྲ་ཡིན་དུས་རྩ་ནས་ང་རང་ཚང་མ་ལ་འོ་ད། ཀྱང། ཅེས་སྡུག་བསྔལ་གྱི་རྩ་བ་ཉོན་མོངས་ཟེར་ཡག་དེ་ཁོ་གློ་བུར་བ་རེད། ཁོ་ལོག་ཤེས་རེད། ཁོ་ལ་རྒྱབ་རྟེན་ཚད་མ་ཡོད་མ་རེད། དེའི་ལྡོག་ཟླ། སྟོང་པ་ཉིད་ཟེར་དེ་དོན་དངོས་པོའི་གནས་ཚུལ་རེད། ད་སྟོང་ཉིད་ངེས་པའི་བློ་དེ་རྒྱུ་མཚན་ལྡན་པ་རེད།

བུ་ཚུར་ཤོག་ཅིག། ཐེག་ཆེན་པོ་གསང་སྔགས་སྤྱོད་ཚུལ་ཆོ་ག་ནི་ཁྱོད་ལ་ཡང་དག་བསྟན་པར་བྱ། ཨ་ནི་བཤད་མ་ཐག་པ་ནང་བཞིན་གྱི། སྟོང་ཉིད་རྟོགས་པའི་ལྟ་བ་དང། ལུས་ལྷ་སྐུ་ལ་བསྒོམ་དེ་འདི་གཉིས་པོ་དེ། སྣང་སྟོང་དབྱེར་མེད་དེ་འདྲའི་གཅིག་གི་ད་བསམ་བློ་ལྟ་ཅིག། ཡོད་པ་ཡིན་དུས་རྩ་ནས། གསང་སྔགས་སྤྱོད་ཚུལ་ཆོ་ག་ནི་ཁྱོད་ལ་ཡང་དག་བསྟན་པར་བྱ་ཁྱོད་ནི་ཚུལ་ཆེན་སྣོད། སྐུ་གསུང་ཐུགས་ཀྱི་རྡོ་རྗེ་ཅན་དུས་གསུམ་འབྱུང་བའི་སངས་རྒྱས་རྣམས། ད་ལྟ་བཤད་མ་ཐག་པ་དེ་རེད། ཉན་མཁན་གྲོགས་པོ་རྣམ་པ། ཁྱེད་རྣམ་པས་གོང་དུ་གསན་པ་ནི། གོང་ས་སྐྱབས་མགོན་ཆེན་པོ་མཆོག་གི། བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། ལེ་ཚན་འདི་གཙོ་སྐྱོང་བྱེད་མཁན་ཧོར་གཙང་འཇིགས་མེད་ཡིན། གསན་པ་པོ་ཚོ་ཨ་རིའི་རྒྱལ་ས་ཝ་ཤིང་ཏོན་དུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཐེངས་འདིའི་ཁམས་སྐད་ཀྱི་ཐད་གཏོང་ལེ་ཚན་དེ་ཆ་ཚང་ཁྱེད་ཚར་ལེ་ཡིན། དེ་རིང་གི་ལས་རིམ་འདི་རྩོམ་སྒྲིག་འགན་འཁུར་བ་རྡོ་རྗེ་དགྲ་འདུལ་ལགས་དང་ང་ལས་རིམ་འདིའི་གཙོ་སྐྱོང་བ་བསོད་ནམས་ལྷ་མོ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་གསན་པར་བཀའ་དྲིན་ཆེ་ད་བདེ་མོ་ཡོད།